བོད་ཟླ་དང་པོའི་ཚེས་བཅོ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་ཉེར་བདུན་གཟའ་མིག་དམར་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་ཟི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་པ་དང་དབོན་སྟོད་ནས་འཛིན་བཟུང་བྱས་པའི་བོད་མི་ཚོ་ལ་ཉེས་རྡུང་དྲག་པོ་བཏང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང། ཉེ་ཆར་ནས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ། མཐའ་མཇུག་ཏུ་རྒྱ་ཡིག་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན།

གནས་ཚུལ་མཁོ་སྤྲོད་པ་དེ་དག་གིས་ཤེས་རྟོགས་མེད་པ་རེད་གདའ། སྤྱི་ཚེས་ཉིས་རྩ་བཞི་ཉིན་ཉེན་རྟོག་དམག་མིས་ཉེས་རྡུང་བཏང་སྟེ་དྲན་པ་ཐོར་ནས་སྨན་ཁང་དུ་སྐྱེལ་བའི་ནད་པ་ཞིག་སྤྱི་ཚེས་ཉིས་རྩ་ལྔ་ཉིན་དྲན་པ་སོས་ཡོད་པ་དང། ད་ལྟའི་ཆར་ལ་སྲོག་ལ་ཉེན་ཁ་མེད་པ་འགྲེལ་བརྗོད་གནང་གདའ། ཡིན་ནའང་འཛིན་བཟུང་བཀག་ཉར་འོག་ཡོད་པའི་མི་གྲངས་གཅིག་སྟོང་ཙམ་ཡོད་པ་དེ་དག་ཁྲོད་མི་མང་པོ་ལ་ཁ་ལག་ཟ་རྒྱུ་དང་གྱོན་ཆས་འདང་ངེས་མེད་པར་མ་ཚད་ཐ་ན་གྲང་ངར་ཆེ་བའི་མཚན་མོ་ཉལ་ཆས་ཀྱང་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པ་དང། མི་འགའ་རེ་ལྟོགས་ནས་ས་ལ་འགྱེལ་བའི་གནས་ཚུལ་ཐོན་གདའ། ད་རུང་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འགྲེལ་བརྗོད་གནང་བ་ལ་གཞིགས་ན་འཛིན་བཟུང་བྱས་པའི་མི་ཧ་ལམ་ཚང་མ་ཉེས་རྡུང་ཕོག་པའི་འོག་ཚེ་སྲོག་ཤོར་རྒྱུའི་ཉེན་ཁ་ཡང་ཡོད་པ་ཚོད་དཔག་བྱེད་བཞིན་རེད་གདའ། ད་ལྟ་དྲ་ལམ་བཀག་པ་དང། ཁ་པར་གཞུང་བཞེས་གཏོང་བའི་དབང་གིས་གནས་ཚུལ་ཁ་གསལ་སྤྱི་ཚོགས་སུ་གཏོང་རྒྱུ་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་སྟབས་ས་ཁུལ་ནང་བྱུང་བའི་གནས་ཚུལ་སྤྱི་ཚོགས་ཀྱིས་ཤེས་རྟོགས་མེད་པར་གྱུར་སྲིད་པའི་ཐད་ལ་མང་ཚོགས་ཀྱི་ཁྲོད་དུ་སེམས་འཚབ་བྱེད་མི་མང་པོ་ཡོད་པ་འགྲེལ་བརྗོད་གནང་བྱུང། འབྲི་ཆུ་རྒྱུག་ཡུལ་སྡེ་དགེ་དབོན་པོ་སྟོད་ཀྱི་གྲོང་ཚོ་གཉིས་དང་དགོན་པ་དྲུག་རྒྱ་ནག་གཞུང་གི་ལས་འཆར་ལྟར་ཆུ་ཤུགས་གློག་འདོན་ཁང་གསར་རྒྱག་བྱ་ཡུལ་དུ་འཁེལ་བ་ལ་བརྟེན་ནས་གྲོང་ཚོ་དེ་དག་དང་དགོན་སྡེ་དེ་དག་ས་གནས་གཞན་དུ་གནས་སྤོ་དགོས་ལུགས་འགྲེལ་བརྗོད་བྱེད་བཞིན་པ་ལ་བརྟེན་ནས། ཐོག་མར་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་དུ་མང་ཚོགས་ནས་ངོ་རྒོལ་ཞུ་འབོད་ཀྱི་ལས་འགུལ་སྤེལ་ཡོད་པ་དང་སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་གསུམ་གཟའ་པ་སངས་ཉིན་དམིགས་བསལ་སྦྱོང་བརྡར་སྤྲད་པའི་དྲག་ཆས་ཉེན་རྟོག་པ་ཕོན་ཆེ་དབོན་སྟོད་ཁུལ་དུ་ཆེད་བརྫངས་ཀྱིས་དབོན་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང། མི་སེར་དཀྱུས་མ་ཁྱོན་བསྡོམས་གཅིག་སྟོང་ཙམ་འཛིན་བཟུང་བྱས་ཡོད་པ་རེད་གདའ། འཇུ་བཟུང་བྱས་པའི་བོད་མི་དེ་དག་ལ་སོ་སོའི་ནང་ནས་རྩམ་པ་དང་ཉལ་ཆས་ཁྱེར་ཡོང་དགོས་པའི་བཙན་བཀའ་ཡང་བཏང་ཡོད་པ་རེད་གདའ། ཡང་ཨ་རི་དང་ཀ་ན་ཌ་ཕྱི་སྲིད་ལས་ཁུངས་ཀྱིས་བོད་མི་ཕོན་ཆེ་བཙོན་འཇུག་བྱས་པ་དེ་དག་གི་ཐད་ལ་ཐུགས་འཚབ་ཆེན་པོ་གནང་ཡོད་པ་དང་ཁོང་ཚོ་མགྱོགས་མྱུར་གློད་བཀྲོལ་དགོས་པའི་དགོས་འདུན་བཏོན་ཡོད་པ་རེད་ད། དེ་ནས་ད་རེས་ཁེ་ན་ཌའི་གཞུང་ཚབ་ཀྱི་མདུན་དུ་བོད་མི་ཚོགས་པ་བཞིའི་གོ་སྒྲིག་འོག་བོད་མི་དང་རྒྱ་རིགས་ཀྱི་མི་གྲངས་བརྒྱད་ཅུ་ལྷག་ཙམ་གྱིས་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་ཡོད་པ་ང་ཚོའི་ས་གནས་གསར་འགོད་པས་གནས་ཚུལ་བཏང་གདའ།

མཉམ་སྦྲེལ་རྒྱལ་ཚོགས་ནས་སྔར་ལས་ལྷག་པའི་གཟིགས་སྐྱོབ་གནང་རོགས་ཞེས་ངོ་རྒོལ་སྐད་འབོད་གནང་གདའ། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་གིས་སྡེ་དགེ་ཁུལ་གྱི་བོད་མི་ཕོན་ཆེ་འཛིན་བཟུང་བྱས་པ་ལ་སྐྱོན་བརྗོད་དྲག་པོ་གནང་གདའ་ལ། བོད་མིའི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ཨ་རི་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་གཞུང་ཚབ་ཀྱི་མདུན་དུ་ངོ་རྒོལ་གྱི་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད་ད། དེ་ནས་ཝེ་ཏི་ནམ་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མཇལ་ཁ་བསྩལ་ཡོད་པ་དང་ཝེ་ཏི་ནམ་གྱི་གཞོན་སྐྱེས་ཚོའི་ནང་ཆོས་སློབ་གཉེར་བརྒྱུད་སེམས་ཀྱི་བདེ་སྐྱིད་ཡོང་བར་ཕན་ཐོགས་ཆེན་པོ་འབྱུང་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། དེ་ཡང་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་རིགས་དང་ཧི་མ་ལའི་རིགས་རྒྱུད་ཀྱི་མི་རིགས་ཕྱི་རྒྱལ་གྱི་མི་རིགས་བཅས་ལ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ཐུགས་དགྱེས་ཚོར་དང་བཀའ་དྲིན་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་ཡོད་པ་དང་དེ་ནང་ལྷོ་ཤར་ཨེ་ཤི་ཡའི་དམར་ཤོག་རྒྱལ་ཁབ་ཝེ་ཏི་ནམ་གྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལའང་མཇལ་ཁ་བསྩལ་ཡོད་པ་དང་ཁོང་ཚོའི་རུ་ཁག་དེ་ལ་མཇལ་ཁ་གོ་སྒྲིག་གནང་མི་ལྕམ་ཐུའུ་ཡན་ཐུའུ་ལགས་ནས་ཁོ་རང་ཚོས་གོང་ས་མཆོག་གི་གསུང་ཆོས་ནམ་ཡོད་ལ་མཇལ་ཁ་གོ་སྒྲིག་གནང་སྟེ་ལོ་བཅུ་བཞི་འགྲོ་བཞིན་ཡོད་པ་དང་ཝེ་ཏི་ནམ་གྱི་གཞོན་སྐྱེས་ཚོས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཐོབ་པ་ལ་སྐལ་བ་ཧ་ཅང་བཟང་པོ་དང་ཁོང་ཚོས་ནང་ཆོས་སློབ་གཉེར་རྒྱུས་ལོན་གྱིས་ནང་སེམས་ཀྱི་བདེ་སྐྱིད་འཚོལ་བར་ཕན་འབྲས་ཆེན་པོ་འབྱུང་གི་ཡོད་པ་འགྲེལ་བརྗོད་གནང་གདའ། ཝེ་ཏི་ནམ་ནི་སྲོལ་རྒྱུན་གྱི་ཆ་ནས་ནང་པའི་རྒྱལ་ཁབ་ཞིག་སྟེ་མི་འབོར་བརྒྱ་ཆ་བརྒྱད་ཅུ་ནས་དགུ་བཅུ་ནང་ཆོས་ལ་དད་པ་གནང་མི་ཞིག་ཡིན་ནའང་གཙུག་ལག་ཁང་དུ་སྨོན་ལམ་འདེབས་པ་ཙམ་མ་གཏོགས་ནང་ཆོས་སློབ་གཉེར་གྱི་མཐུན་རྐྱེན་འཛོམས་པོ་མེད་པས། འདིར་ཡོང་ནས་གོང་ས་མཆོག་ལ་མཇལ་ཁ་ཞུ་བ་དང་ནང་ཆོས་སློབ་གཉེར་གྱི་གོ་སྐབས་ཐོབ་སྟེ་གཞོན་སྐྱེས་མང་པོའི་མི་ཚེ་ལ་འགྱུར་བ་ཕྱིན་པ་དང་མི་ཚེ་ལ་སྙིང་པོ་ལོངས་པ། སེམས་ཀྱི་བདེ་སྐྱིད་འཚོལ་བར་ཕན་ཐོགས་འབྱུང་གི་ཡོད་པ། འགྲེལ་བརྗོད་གནང་གདའ། ཡང་ཁོང་ཚོའི་རུ་ཁག་གི་འགོ་ཁྲིད་ཧོང་ཧེ་ལགས་ནས་ཀྱང་སོ་སོའི་སེམས་ནང་གོང་ས་མཆོག་ལ་མཇལ་ཏེ་འགུལ་སྐྱོད་ཤུགས་ཆེ་བྱུང་བ་མ་ཚད་ཁོང་གི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་སོ་སོའི་སེམས་ནང་གཞན་ཕན་གྱི་བསམ་པ་ཤུགས་དྲག་སྐྱེས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གདའ། དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་རྣམ་པ་ཚོ་ལ་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་སྦེལ་ཇི་ཡམ་གྱི་རྒྱལ་ས་སྦུར་སིལ་ནང་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་བོད་ནང་རྒྱ་ནག་གཞུང་གིས་གློག་ཤུགས་ཆུ་མཛོད་འཛུགས་སྐྲུན་མི་མཛད་རོགས་ཟེར་ནས་ཞུ་འབོད་བྱེད་མི་ས་གནས་མི་མང་གཅིག་སྟོང་ལྷག་འཛིན་བཟུང་བྱས་པ་སོགས་བོད་ནང་རྒྱ་ནག་གཞུང་གིས་དྲག་གནོན་བྱས་པའི་གནས་ཚུལ་ཐོན་པ་དེ་ཡིས་བོད་ནང་གི་གནས་སྟངས་ཛ་དྲག་ཡོད་པའི་བློ་འཚབ་བཟོས་ཡོད་པ་གསལ་བསྒྲགས་སྤེལ་གདའ། གོང་ཞུས་ལྷན་ཚོགས་དུ་ཕེབས་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྡེ་དགེ་ཁུལ་དུ་འཚེ་མེད་ཞི་བའི་ཐོག་ནས་ཞུ་འབོད་བྱེད་མི་བོད་མི་ཚོའི་ཐོབ་ཐང་ལ་བརྩི་འཇོག་མི་མཛད་པར་ཚད་ལས་འདས་པའི་དྲག་གནོན་གྱི་བྱ་སྤྱོད་ལག་བསྟར་མཛད་བཞིན་པ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང་ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་རྣམས། གློད་བཀྲོལ་གཏོང་དགོས་པ་དང་བོད་མི་ཚོའི་ཐོབ་ཐང་དང་རེ་འབོད་རྣམས་ལ་བརྩི་འཇོག་བྱ་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ལ་འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་གི་བོད་མི་ཚོའི་འབོད་སྒྲ་དང་རྒྱ་ནག་གཞུང་གིས་བོད་ནང་དུ་ནང་འཁྲབ་ཀྱི་སྲིད་ཇུས་ལག་བསྟར་མཛད་བཞིན་པའི་བྱ་སྤྱོད་ལ་བོད་མི་ཚོས་ཁ་གཏད་གདོང་ལེན་བྱེད་པའི་དངོས་བདེན་གྱི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་བྱ་དགོས་པའི་སྐོར་ནན་བརྗོད་གནང་གདའ། ཕྱི་ཟླ་གཉིས་པའི་ཚེས་ཉིས་རྩ་གསུམ་ནས་ཉིས་རྩ་ལྔ་བར་ཉིན་གསུམ་གྱི་རིང་ལ་སྦུར་སལ་ནང་དུ་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་ལ་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་བཅས་ཁྱོན་མི་གྲངས་བརྒྱ་དང་བདུན་ཅུ་ལྷག་མཉམ་ཞུགས་གནང་སྟེ་བོད་མིའི་རང་དབང་འཐབ་རྩོད་མདུན་སྐྱོད་བྱ་ཕྱོགས་ཀྱི་ཐོག་ལ་གོ་བསྡུར་གནང་ཡོད་པ་རེད་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་ད་ལྟ་རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་གནས་སྤོ་དགོས་པའི་བཙན་བཀའ་བཏང་བའི་ཁོངས་སུ་སྡེ་དགེ་དབོན་སྟོད་དགོན་ནི་ལོ་རྒྱུས་ཡུན་རིང་ལྡན་ཞིང་ལྷག་པར་དུ་དགོན་པའི་ལྡེབས་རིས་ནི་དུས་རབས་བཅུ་བཞི་ནས་བཅོ་ལྔ་བར་བཞེངས་པ་ཞིག་ཡིན་པ་དང་དེ་བཞིན་ས་གནས་དེ་ལ་དགོན་པ་རྙིང་པ་ཁག་ཅིག་ཡོད་པའི་ཁ་ལ་གནས་རི་རྩ་ཆེན་པོ་ཡོད་པ་སོགས་ཀྱི་སྐོར་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་བསྐྱར་དུ་གསན་རོགས།
ཉེ་ཆར་ནི་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་ཆེད་གནས་སྤོའི་བཙན་བཀའ་བཏང་ནས་བོད་མི་མང་ཚོགས་འཛིན་བཟུང་གི་དཀའ་ངལ་འཕྲད་པ་དེ་གི་ཁུལ་ནི་དབོན་པོ་སྟོད་དགོན་ནི་ཆེས་ལོ་རྒྱུས་རིང་པོ་དང་དགོན་པ་དེ་གི་འདུ་ཁང་དང་ལྷ་ཁང། སྲུང་མ་ཁུངས་སུ་ལྷ་ཁུངས་ཉིན་པར་ཡེར་པ་དེ་ཚོ་ནི་དེ་ར་བཅུ་ཡི་ནི་སྤྱན་སྔ་བར་ལ་བཞེངས་པ་ཡིན་པ་བས་ནང་གི་ཐང་ཁ་ཇི་ཙམ་པ་དང་རི་མོ་འཁྱིལ་པ་སོགས་ནི་འདི་འཇུ་ཚེ་ཚོམ་བུ་ནང་གི་བཀུ་ནི་ཚེ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཟླ་བདུན་པ་ནང་བོད་ནང་གི་རྒྱ་ནག་གཞུང་འབྲེལ་གངས་ལྗོངས་ཉིན་བཞིན་ས་ཁུངས་ཀྱི་གནས་ཚུལ་སྐད་པ་ནང་གསལ་ཡོད་པ་རེད། ད་དུང་སྐབས་དེར་བོད་རིགས་མཁས་པ་དེ་ཚོ་གིས་དབོན་སྟོད་དགོན་པ་གི་ལྡེབས་རིས་དེ་ནི་ད་ལྟ་བར་ས་གནས་དེ་ག་ནས་རྙེད་པའི་ཆེས་རིན་ཐང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་ཤིག་ཡིན་པ་དང། རིག་དངོས་དང་ཆོས་ལུགས་ཀྱི་འབྲེལ་ཡོད་སྡེ་ཁག་ལ་སྲུང་སྐྱོབ་བྱ་ཐབས་དང་མུ་མཐུད་ནས་ལྡེབས་རིས་ཀྱི་ལོ་རྒྱུས་དང་སྒྱུ་རྩལ་རིན་ཐང་ལ་ཞིབ་འཇུག་བྱེད་དགོས་པའི་འབོད་སྐུལ་གནང་པ་ཡང་བྱས་ཡོད་པ་གསལ་ཡོད་པ་རེད། སྡེ་དགེ་དབོན་སྟོད་དགོན་གྱི་ལོ་རྒྱུས་གྲགས་ཆེ་བོ་གི་གནས་ཚུལ་འདི་འདྲ་ཐོན་ནས་ལོ་ངོ་གྲངས་ལས་མ་འགོར་བར་གོང་ཞུས་སྡེ་དགེ་དབོན་པོ་སྟོད་ཁུལ་དུ་གནས་ཚུལ་ཐོན་གྱི་ནང་ས་གནས་སུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་ཆེད་བཙན་ཤེད་ངང་ས་གནས་མང་ཚོགས་གནས་སྤོ་དགོས་པར་བཙན་བཀའ་བཏང་བ་གཟའ་འཁོར་སྔ་མ་ནས་ས་གནས་མང་ཚོགས་ཀྱིས་པུས་མོ་ས་ལ་བཙུགས་ཏེ་ངུ་འབོད་དང་ཞུ་བ་མུ་མཐུད་རྒྱག་བཞིན་པར་བརྟེན་སྤྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་གཉིས་ཉིན་བར

རྒྱ་ནག་གཞུང་གི་ཆུ་ཤུགས་གློག་ཁང་གསར་རྒྱག་ཡིན་པ་རྒྱུ་མཚན་ཐོག་ནས་མི་མང་བཙན་ཤེད་ཀྱིས་གནས་སྤོ་བྱེད་བཞིན་པ་གི་ས་ཁུལ་དེའི་ནང་གྲོང་པ་བཅུ་གཉིས་ཙམ་དང། དབོན་སྟོད་དགོན་དང་ཡེ་ན་དགོན་གཙོས་པའི་དགོན་སྡེ་བརྒྱད་ཙམ་ཡོད་པས་བོད་མི་སྟོང་ཕྲག་མང་པོ་ལ་གནོད་སྐྱོན་ཚབས་ཆེ་ཐེབས་བཞིན་པ་རེད་ཅེས་འདི་ལྟར་གསུངས་ཡོད་པ་རེད། ཨ་ནི་དགོན་གྲོང་བྱམས་པའི་ཁའི་དམིགས་བསལ་གྱི་བོད་ཀྱི་གདན་ཁྲི་རྩ་ཆེན་དེ་འདྲ་ཡོད་བསྡད་ཚིག་གི་བརྡ་དགོན་པ་དཔེར་ན་དབོན་སྟོད་དགོན་པ་ཟེར་དེ་འདྲས་ཡོད་ཀྱི་རེད། ཨ་ནི་ལྷ་གྲོང་དགོན་པ་ཟེར་ཡོད་ཀྱི་རེད་ཡེ་ན་དགོན་པ་ཡོད་ཀྱི་རེད། ཨ་ནི་དགོན་གསར་དགོན་པ་ཡོད་ཀྱི་རེད་རབ་བརྟན་དགོན་པ་ཡོད་ཀྱི་རེད་དེའི་གི་ཕྱོགས་ན་ཡང་ད་འདོན་ཡ་ད་བཀྲ་ཤིས་དགོན་པ་ཡོད་ཀྱི་རེད་དཔའ་ར་དགོན་པ་ཡོད་ཀྱི་རེད་དེ་འདྲས་ཡ་བསྟུད་པ་ཡིན་ན་ཨ་ནི་མཁར་མདོ་དགོན་པ་ཡོད་ཀྱི་རེད་དེ་འདྲས་ཀྱི་དགོན་སྡེ་མང་པོ་ཅིག་ཡོད་དེ་ལ་གནས་བསྡད་ཀྱི་རེད་དགོན་སྡེ་དེ་ཚོ་ལོ་ངོ། བརྒྱད་བརྒྱ་དགུ་བརྒྱ་གི་ལོ་རྒྱུས་ཡོད་བསྡད་པ་དེ་འདྲ་གི་དགོན་པ་མང་པོ་ཅིག་ཆགས་བསྡད་ཀྱི་རེད། ཡང་ཁོང་གིས་མུ་མཐུད་དུ་སྡེ་དགེ་དབོན་པོ་སྟོད་ཁུལ་དུ་ཡང་ལོ་མང་རིང་ནས་གནས་རི་རྩ་ཆེན་པོ་ཞིག་ཡོད་པ་དེའི་ནང་གཏེར་ཁ་སྔོན་འདོན་བྱས་ཡོད་པའི་གནས་སྟངས་ཡིན་ཞིང་ད་ལྟ་ཆར་ཆུ་ཤུགས་གློག་ཁང་རྒྱག་གི་ཡོད་པ་བཤད་ཀྱི་ཡོད་ནའང་མ་འོངས་ལས་འཆར་དངོས་གནས་གང་ཡིན་སུས་ཤེས་ཀྱི་རེད་ཅེས་སེམས་འཚབ་དང་སྦྲགས་གསུངས་བསྡད་འདུག། དེ་ཡི་གི་འབྲི་གཉན་ལྡང་རྡོ་རྗེ་བློ་གྲོས་དེ་གནས་རི་རྩ་ཆེན་པོ་བརྩིགས་ཡོད་རེད་འབྲི་གཉན་ལྡང་རྡོ་རྗེ་བློ་གྲོས་གི་ནང་ལོ། རི་གི་ནང་ལོ་ནས་ད་ས་རུ་རྡོ་རུ་དེ་ནས་མང་པོ་ཅིག་སྔོག་བྱས་ལས་ད། ཉིན་གང་རྩ་ནས་མཐོང་ཡ་མེད་འགྱུར་གྱི་མཚན་མོ་དེ་ནས་ས་རུ་རྡོ་རུ་དེ་ནས་མང་པོ་འོར་འདྲེན་གི་ཡོད་པ་དེ། མང་སོང་ཡ་མང་པོ་ཅིག་མི་མང་གི་ད། མིག་སྔུན་ནས་མཐོང་གི་ཡོད་རེད་དེ་ཚོའི་གི་ནང་ལོ་གཏེར་ཁ་ག་རེ་ཡོད་གི་ག་རེ་འདྲ་གི་རྐུན་མ་རྒྱག་འགྲོ་གི་དེ་ཚོ་ཡིན་ན་དོགས་པ་སྣ་ཚོགས་མང་པོ་རེད་ལ་ད་ཆར་རྒྱ་ནག་གཞུང་གི་ཉེན་རྟོག་པས་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་ཏེ་དབོན་སྟོད་དགོན་དང་གྲོང་ཚོ་གི་ནང་རྒན་འཁོགས་དང་ཕྲུ་གུ་ཕུད་དེ་མིན་མི་མང་མང་ཆེ་བ་འཛིན་བཟུང་བྱས་ཡོད་འདུག་པ་མ་ཟད་ད་དུང་ཉེས་རྡུང་དྲག་པོ་བཏང་ཡོད་འདུག་ལ་ད་ཆར་མི་མང་གི་ལག་ཐོག་ཁ་པར་གཞུང་བཞེས་བཏང་སྟེ་ཚུར་ལ་བརྙན་པར་སོགས་འདྲའི་གནས་ཚུལ་འགྲེམས་སྤེལ་མི་ཆོག་པ་བཟོས་འདུག་པ་དང།

འགྲོ་མཁན་ཆོས་རྒྱལ་འཕགས་པ་ཇག་ནོར་ནས་ཚུར་ས་ཆ་རྒན་དུ་ཕེབས་སྐབས་ས་ཆ་གི་གྲུབ་མཐའ་བསྒྱུར་བ་མ་ཟད་སྡེ་དགེ་རྒྱལ་པོ་བླ་ཆེན་ཚངས་པ་ཕུན་ཚོགས་ཀྱི་རྒྱལ་ཆོས་འོག་ཏུ་བདེན་པ་གི་འདུལ་ཁུངས་སུ་བསྟན་དང་བསྟན་པ་གྱིས་གཞན་འཕྲད་གནང་ཞིང། རི་ནི་ས་དགེ་ཀར་ལྟོ་ཤས་དང་ཉང་ཆག་ཆེན་པོ་མ་ཐེབས་པར་ལྷག་ལུས་ཚང་ཡོད་འདུག། ས་བྱི་མདོ་ཚུལ་ཁྲིམས་ཀྱི་སྙིང་གྲས་ཞུན་མ་ལྔ་ཆོས་ཅན།

སྩལ་གནང་བ་དང་མི་མང་གིས་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དགོངས་བཞིན་བསྒྲུབ་དགོས་པའི་སྐོར་བཀའ་སློབ་གནང་གདའ། དེའང་ཟླ་འདིའི་ཚེས་ཉི་ཤུ་རྩ་ལྔའི་དགོང་དྲོ་སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་མཆོག་ནས་དད་ལྡན་མི་མང་ལ་རྗེ་ཚེ་འཛིན་མའི་སྒོ་ནས་ཚེ་དབང་སྩལ་གནང་མཛད་གྲུབ་པའི་རྗེས་སུ་བཀའ་སློབ་གནང་བའི་ནང་འདས་པའི་ཉིན་གྲངས་གསུམ་གྱི་རིང་ས་གནས་འདི་ལ་ཆོ་འཕྲུལ་སྨོན་ལམ་ཞིག་ཚུགས་ཐུབ་པ་འདི་སྐལ་བ་བཟང་པོ་ཡིན་པ་དང་བསྔོ་བ་སྨོན་ལམ་ལེགས་པོ་འདེབས་དགོས་པ་གསུངས་གནང་བ་དང་དུས་ངན་སྙིགས་མའི་དུས་འདི་ལ་བོད་ལ་དཀའ་ངལ་མང་པོ་འཕྲད་པའི་སྐབས་སུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་ལ་བརྟེན་ནས་བོད་ཀྱི་ཆོས་རིག་དེ་ཡུན་གནས་དང་འཛམ་གླིང་ཡོངས་ལ་ཁྱབ་ཐུབ་པ་བྱུང་ཡོད་པའི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་བཀའ་བཞིན་སྒྲུབ་དགོས་པའི་སྐོར་གསུངས་གདའ། ཡང་རིན་པོ་ཆེ་མཆོག་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དབུ་ཁྲིད་འོག་བོད་ཀྱི་ཆོས་བརྒྱུད་རིས་སུ་མ་ཆད་པའི་བླ་ཆེན་རྣམ་པའི་བཀའ་དྲིན་བཅས་ལ་བརྟེན་ནས་བོད་ཀྱི་ནང་བསྟན་ཕྱུག་པོ་དེ་དར་ཞིང་འཕེལ་གནས་ཐུབ་ཡོད་པ་དང་དེ་བཞིན་དུ། དགེ་འདུན་པའི་སྡེ་ཡིས་ཀྱང་ནང་བསྟན་དར་ཞིང་རྒྱས་པར་ཞབས་འདེགས་ཞུས་པའི་སྐུ་དྲིན་དྲན་པའི་སྒོ་ནས་མི་མང་གིས་མཐུན་ལམ་བྱས་ནས་རྒྱལ་བའི་བཀའ་བཞིན་བསྒྲུབ་དགོས་པའི་ཐད་ནས་བཀའ་སློབ་གནང་གདའ། ཨ་རིའི་ཆོ་འཕྲུལ་སྨོན་ལམ་ཚོགས་པས་ནེའུ་ཡོག་ཏུ་ཉིན་གྲངས་གསུམ་གྱི་རིང་ལ་སྨོན་ལམ་ཚུགས་གྲུབ་པ་བཞིན་ཨ་རིའི་བོད་མི་འདུས་སྡོད་བྱེད་སའི་ས་གནས་ཁག་གཉིས་ཀྱི་ནང་དུའང་ཆོ་འཕྲུལ་སྨོན་ལམ་ཚོགས་རྒྱུ་ཡིན་པ་བཅས་ནིའུ་ཡོག་ནས་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་གནས་ཚུལ་བཏང་གདའ། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཨ་མི་རི་ཀའི་ཕི་ལ་ལྡེལ་ཕི་གྲོང་ཁྱེར་གྱི་བོད་རིགས་ཚོགས་པས་བོད་མིའི་སྲོལ་རྒྱུན་འཛིན་སྐྱོང་ལ་དམིགས་ནས་གཟའ་སྤེན་པ་ལ་ནོ་རིས་སྟོན་ས་གནས་སུ་སྤྱི་ཁང་གསར་པ་སྒོ་འབྱེད་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་འདས་པའི་ལོ་འགའ་རེའི་རིང་ཧྥི་ལ་ལྡེལ་ཧྥི་བོད་རིགས་ཚོགས་པའི་གཟའ་མཇུག་བོད་ཡིག་སློབ་གྲྭ་ཚུགས་ས་དང་བོད་ཀྱི་རིག་གཞུང་སྲོལ་རྒྱུན་གྱི་དུས་ཆེན་ཁག་སྲུང་བརྩི་བཅས་ཀྱི་ཆེད་དུ་ལྷ་དགོན་དང་ལས་ཁུངས་སོགས་ཀྱི་ཁང་པ་གཡར་ཀྱང་ད་ལྟ་ནོ་རིས་ཏྲོན་ས་གནས་སུ་བོད་རིགས་ཚོགས་པ་ལ་དབང་བའི་སྤྱི་ཁང་གསར་པ་སྒོ་འབྱེད་བྱས་ཡོད་པའི་སྐོར་ད་ཧྥི་ལ་ལྡེལ་ཧྥི་ཨིན་ཀོ་རེར་གསར་ཤོག་གིས་གནས་ཚུལ་པའི་གདའ། ཧྥི་ལ་དཱལ་ཕི་ས་གནས་སུ་བོད་མི་ཉིས་བརྒྱ་ཙམ་གནས་སྡོད་བྱེད་བཞིན་ཡོད་པ་དང་ས་གནས་བོད་རིགས་ཚོགས་པའི་གཟའ་མཇུག་སློབ་གྲྭའི་འགན་འཛིན་བསྟན་འཛིན་ཤཱཀྱ་ལགས་ཀྱིས་ང་ཚོ་ཚང་མས་ཉིན་ཞིག་རང་ཉིད་ལ་དབང་བའི་སྤྱི་ཁང་ཞིག་ཡོད་རྒྱུའི་རེ་སྨོན་བྱས་ཡོད་པ་གསུངས་ཡོད་པ་གོང་ཞུས་གནས་ཚུལ་ནང་ལུང་འདྲེན་འོས་གདའ། ས་གནས་དེའི་བོད་མི་ཚོས་ལྷ་ཁང་རྙིང་པ་ཞིག་ཉོས་ཏེ་ཟླ་འགའ་རེའི་རིང་བོད་མི་དྭངས་བླངས་པ་ཚོས་གཟའ་མཇུག་ཏུ་བསྐྱར་བཟོ་བྱས་ཏེ་བོད་ཀྱི་སྲོལ་རྒྱུན་དང་མཐུན་པའི་སྤྱི་ཁང་ཞིག་ལེགས་གྲུབ་ཀྱིས་མཆོད་ཁང་དུ་སྟོན་པའི་སྐུ་ཞིག་གདན་འདྲེན་དང་བཅས་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་སྟེ་གཟའ་སྤེན་པའི་ཉིན་སྒོ་འབྱེད་གནང་ཡོད་པ་རེད་གདའ། ཨ་སྒོར་འབུམ་ལྔ་ཡི་འགྲོ་གྲོན་གྱི་བོད་རིགས་ཚོགས་པའི་སྤྱི་ཁང་ལས་འཆར་ཐོག་ཞལ་འདེབས་ཨ་སྒོར་འབུམ་གཅིག་གནང་མི་ད་ལྟ་རྒན་ཡོལ་དུ་ཕེབས་པའི་སྨན་པ Jeffrey Granett སོགས་བོད་མི་ལ་རྒྱབ་སྐྱོར་གནང་བའི་མི་སྣ་རྣམས་ལ་མཛད་སྒོའི་ཐོག་ཁ་བཏགས་ཕུལ་ཏེ་བཀའ་དྲིན་ཆེ་ཞུས་ཡོད་པ་རེད་གདའ། ཨ་མི་རི་ཀའི་མངའ་སྡེ Massachusetts གི Amherst གྲོང་ཚོས་འཛམ་གླིང་ཕྱོགས་ཡོངས་སུ་གནས་པའི་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་དུ་ཕྱི་ཟླ་གསུམ་པའི་ཚེས་བཅུ་བོད་མིའི་རང་དབང་སྒེར་ལངས་ཐེངས

འཚེ་མེད་ཞི་བའི་ཐབས་ལམ་གྱི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་བ་དེ་ནི་རྒྱ་ནག་དམངས་གཙོ་ཅན་དུ་འགྱུར་བའི་གལ་གནད་ཆེ་ཤོས་དེ་ཡིན་ཟེར་དགོས་དོན་ཇི་ཡིན་ཞེས་པའི་གི་རྩོམ་ཡིག་ཞིག་སྤེལ་འདུག་པས། དེ་ཡི་ནང་དོན་དུམ་བུ་གཉིས་པ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་ལྕམ་ཚའེ་ཞཱ་ལགས་ཀྱི་དཔྱད་རྩོམ་གྱི་ནང་འཁོད་དོན།

དེ་འདྲ་བྱས་པ་ཡིན་ན་ང་ཚོས་གཞི་ནས་མ་འོངས་དམངས་གཙོ་ཡི་ལམ་ལུགས་ཡོང་ཐབས་སུ་རྨང་གཞི་བརྟན་ཐུབ་ཀྱི་ཡོད་པ་ལས་ང་ཚོ་ཡི་དམངས་གཙོ་དེ་བཞིན་དུས་རབས་གཅིག་སྔོན་གྱི་བརྒྱུད་རིམ་གྱི་ནང་ནས་ཉེན་ཁ་འདྲ་མིན་འཕྲད་ནས་བར་མཚམས་ཆད་པའི་གི་གནས་སྟངས་གཡོལ་ཐུབ་ཀྱི་རེད་ལ། མ་ཟད་རྒྱ་ནག་གི་ཆབ་སྲིད་ཀྱི་རྣམ་པ་འགྱུར་བའི་གི་བརྒྱུད་རིམ་ཚང་མ་ཡི་ནང་དུ་ཡིན་ན་ཡང་འཚེ་བའི་བྱ་སྤྱོད་བྱུང་སྲིད་པ་ཞིག་ཡིན་དུས། ང་ཚོས་དེ་ལ་གདོང་ལེན་བྱེད་ཆེད་ཀྱི་གྲ་སྒྲིག་ངེས་པར་དུ་དགོས་ཀྱི་ཡོད་རེད། མི་མང་པོ་ཞིག་རྒྱ་ནག་དམར་ཤོག་གཞུང་གིས་དམར་གསོད་བཏང་ཡོད་པ་རེད། དེའི་ནང་ལ་ལིན་ཀྲའོ་དང། ཡུས་ལོ་ཁི། ལིའུ་ཞའོ་པོ། དེ་བཞིན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ཡི་གནམ་བདེ་སྒོ་མོ་ཐང་ཆེན་གྱི་སློབ་ཕྲུག་ཚོ་ཚུད་ཡོད། དོན་དངོས་ཀྱི་ཐོག་ཁོ་ཚོ་ཚང་མ་གིས་འཚེ་བའི་ལས་འགུལ་གྱི་ནང་ལ་མཉམ་ཞུགས་བྱས་མེད་པ་རེད། ཡིན་ན་ཡང་ཁོ་ཚོ་ཚང་མ་ནི་སྲིད་དབང་སྒེར་གཅོད་པ་གི་དབང་ཤུགས་ཀྱི་འོག་ཏུ་ཚེ་སྲོག་ཤོར་ཡོད་པ་རེད་ཟེར་བཀོད་ཡོད་པ་རེད། ཡང་རྒྱ་ནག་དམར་ཤོག་ཚོགས་པ་ཡི་ཚད་མཐོ་ཡི་དཔོན་རིགས་ཀྱི་ཆབ་སྲིད་སློབ་གྲྭ་ཡི་དགེ་རྒན་ཆེན་མོ་ཟུར་པ་ལྕམ་ཚའེ་ཞཱ་གི་དཔྱད་རྩོམ་གྱི་ནང་འཁོད་དོན།

དེ་བས་འགྲན་རྩོད་གནང་བའི་གི་རང་བཞིན་ལྡན་གི་ཡོད་པ་ཞིག་ཡིན་པས་འདི་ལ་བློ་བརྟན་འགྱུར་མེད་ཀྱི་ཡིད་ཆེས་དང་སྤོབས་པ། བློ་གྲོས་དང་དུས་ཡུན་རིང་པོ་ཡི་ནང་གི་འབད་བརྩོན་བཅས་པ་དགོས་ཀྱི་ཡོད་པ་རེད། ང་ཚོས་མི་མང་པོ་ཞིག་དང་མཐུན་སྒྲིལ་བྱས་ནས་ཐུན་མོང་གི་ཐོག་ནས་འབད་བརྩོན་བྱེད་དགོས་པ་རེད། སྤྱིར་ཟེར་ན། འཚེ་བའི་དྲག་སྤྱོད་དེ་བཞིན་གཅིག་བྱས་ན་རྒྱ་ནག་གི་ཆབ་སྲིད་རྣམ་པ་འགྱུར་བའི་གི་བརྒྱུད་རིམ་གྱི་ནང་གི་ཆ་ཤས་ཤིག་ཡིན་སྲིད་པ་རེད། རྒྱ་ནག་ནང་དང་ཕྱི་ཕྱོགས་སུ་ཡོད་པའི་གི་མི་མང་པོ་ཞིག་གིས་སེམས་ཁྲལ་ཡོད་པ་ཞིག་ནི་གལ་སྲིད་རྒྱ་ནག་དམར་ཤོག་ཚོགས་པ་ཡི་སྲིད་དབང་སྒེར་གཅོད་དེས་ཉི་མ་གཅིག་ལ་གློ་བུར་དུ་མགོ་རྟིང་བསློགས་པ་ཡིན་ན་དབང་ཆ་བེད་སྤྱོད་མེད་པ་ཆགས་ནས་སྤྱི་ཚོགས་འདི་ཤུན་བྱུང་བ་ཡིན་ན། སྐབས་དེ་དུས་རྒྱ་ནག་དེ་བཞིན་ཁྲིམས་མེད་ལུགས་མེད་ཀྱི་ཟང་ཟིང་ཞིག་ཏུ་ལྷུང་མི་ཡོང་ངམ་བསམས་ནས་སེམས་འཚབ་ཡོད་པ་འདྲ། ཡང་གནས་སྟངས་དེ་འདྲ་ཞིག་ཆགས་པ་ཡིན་ན་རྒྱ་ནག་ནས་བྱུང་བའི་གི་སྐྱབས་བཅོལ་བ་གིས་ཨེ་ཤེ་ཡ་གི་ཡུལ་གྲུ་ཁག་ཚང་མ་དང་ཐ་ན་ཡོ་རོབ་དང་ཨ་མི་རི་ཀ་སོགས་ཀྱི་རྒྱལ་ཁག་ཁག་ཏུ་ཡང་ཁྱབ་ནས་འཛམ་གླིང་ཡོངས་ཀྱི་ཞི་བདེ་གི་ཐད་ལ་རྙོག་གྲ་བཟོ་རྒྱུ་ཡིན་པ་རེད་ཅེས་དང་ཡང་ཚ་ཞྭ་ལགས་ཀྱི་དཔྱད་རྩོམ་གྱི་ནང།

ཁྲིམས་ལུགས་ལ་བརྩི་བཀུར་དགོས་མཁན་གྱི་སྲིད་ཁུངས་ཤིག་མེད་པ་དང་ཆབས་ཅིག་ཆབ་སྲིད་ཀྱི་ཁྱབ་ཁོངས་ལས་བརྒལ་ཐུབ་མཁན་གྱི་འགོ་ཁྲིད་ཀྱི་ནུས་པ་དཀོན་པོ་ཡིན་པ་དེ་རེད། འོན་ཀྱང་ཉེན་ཁ་དེ་ཚོ་ག་རེ་ཡིན་ཡང་སྒེར་གཅོད་དབང་བསྒྱུར་མུ་མཐུད་ནས་འགྲོ་རྒྱུ་ཡི་རྒྱུ་མཚན་ཞིག་ཏུ་འགྱུར་ཐུབ་ཀྱི་མ་རེད། འོན་ཀྱང་ཉེན་ཁ་དེ་ཚོ་ག་རེ་ཡིན་ན་ཡང་སྒེར་གཅོད་དབང་བསྒྱུར་དེ་མུ་མཐུད་དེ་འགྲོ་རྒྱུ་ཡི་རྒྱུ་མཚན་ཞིག་ཏུ་འགྱུར་ཐུབ་ཀྱི་མ་རེད།

ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།